sbs.com.au/tibetan། SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ངའི་མིང་ལ་པད་མ་སྒྲོལ་དཀར་ཟེར་བ་དང་ང་རང SBS བོད་སྐད་སྡེ་ཚན་གྱི་བརྗོད་བྱ་བཀོད་སྒྲིག་དང་སྙན་སྒྲོན་པ་ཐོག་མ་དེ་ཡིན། དེའང་ང་རང་ལོ་བདུན་ཐོག་རྒྱ་གར་བཙན་བྱོལ་དུ་འབྱོར་ཏེ་བོད་ཁྱིམ་སློབ་གྲྭ་ཁག་གཉིས་ཀྱི་ནང་སློབ་སྦྱོང་བྱེད་རྒྱུའི་གོ་སྐབས་ཐོབ་བྱུང། ཉིས་སྟོང་བཅུ་བཞི་ལོར་ང་རང་ཨོས་ཏྲེ་ལི་ཡར་སླེབས་པ་དང་སིད་ནི་སློབ་གྲྭ་ཆེན་མོའི་ནང་གསར་འགྱུར་འབྲེལ་ལམ་གྱི་ཆེད་ལས་སློབ་སྦྱོང་བྱས་པ་ཡིན། ཉིས་སྟོང་བཅུ་དྲུག་ལོར་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་ཀྱི་མི་འབོར་ཞིབ་འཇུག་ཁྲོད་ལས་དེ་གར་སྤོས་པའི་བོད་རིགས་སྐྱབས་བཅོལ་བ་གསར་པ་མང་པོ་ཞིག་ལ་དབྱིན་སྐད་ཀྱི་ཆུ་ཚད་ཞན་པས་ཨོ་སི་ཀྲུ་ལི་ཡའི་སྤྱི་ཚོགས་ནང་ཞུགས་པར་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡོད་པར་བརྟེན། SBS བོད་སྐད་སྡེ་ཚན་བརྒྱུད་བོད་རིགས་རྣམས་ལ་རྒྱལ་སྤྱི་དང་ཨོ་སི་ཀྲུ་ལི་ཡའི་གནས་ཚུལ་རྣམས་སོ་སོའི་ཕ་སྐད་ཐོག་ནས་ངོ་སྤྲོད་བྱེད་རྒྱུའི་གོ་སྐབས་བཟང་པོ་ཞིག་ཐོབ་ཡོད་པས་རྒྱལ་སྤྱིའི་གསན་པ་པོ་རྣམས་ནས་སྡེ་ཚན་དེ་ཉིད་ལ་དོ་ཁུར་དང་རྒྱབ་སྐྱོར་ཚད་མེད་གནང་སྟེ་ཨོ་སྟྲེ་ལི་ཡའི་ཆབ་སྲིད་དང་ཁྲིམས་ལུགས། དེ་བཞིན་ཡུལ་སྲོལ་གོམས་གཤིས་དང་ཆོས་ལུགས་དད་མོས་སོགས་ཀྱི་ཤེས་བྱ་མང་པོ་ཞིག་ཤེས་ངེས་ཨོ་སྟྲེ་ལི་ཡའི་རྒྱལ་ཁོངས་སུ་ཁྲིམས་མཐུན་ཐོག་སྡོད་གནས་ཐུབ་པར་འབད་བརྩོན་གནང་རོགས་ཞུ་རྒྱུ་ཡིན། ད་ལྟའི SBS བོད་སྐད་སྡེ་ཚན་ཉིད་ཐད་ཀར་རྒྱང་སྲིང་མིན་པ། Podcast སྒྲ་མཛོད་བརྒྱུད་དྲ་ཐོག་ནས་སོ་སོའི་འདོད་མོས་ལྟར་གསན་ཐུབ་ཀྱི་ཡོད་པ་དེ་རེད། དེ་ཡང་ཁྱེད་ཀྱི་ལག་ཐོག་ཁ་པར་དང iPod། གློག་ལེབ། གློག་ཀླད་སོགས་བརྒྱུད Podcast སྒྲ་མཛོད་ལ་གསན་ཆོག SBS རླུང་འཕྲིན་གྱི་བརྗོད་བྱ་ཡོད་ཚད Podcast སྒྲ་མཛོད་བརྒྱུད་དབྱིན་སྐད་དང་དེ་མིན་སྐད་རིགས་མི་འདྲ་བ་མང་པོའི་ནང་གསན་རྒྱུ་ཡོད། SBS རླུང་འཕྲིན་མཉེན་ཆས་ནི App Store དང Google Play ལས་རིན་མེད་ཐོག་ཕབ་ལེན་གནང་ཆོག། གལ་སྲིད་ཁྱེད་རང་ལ་ཀུ་ཤུ་རྟགས་ཅན་གྱི་ལག་ཐོག་ཁ་པར་ཡོད་ན་དེའི་ནང Podcast App སྒྲ་མཛོད་མཉེན་ཆས་སྔོན་ནས་ནང་འཇུག་བྱས་ཡོད། ཡང་ཁྱེད་རང་ལ Android མ་ལག་ཅན་གྱི་ཁ་པར་ཡོད་ན་ཁྱེད་ཀྱིས Podcast སྒྲ་མཛོད་མཉེན་ཆས་གང་རུང་ཅིག་ཕབ་ལེན་གནང་དགོས། གལ་ཏེ་དྲ་ལམ་བོངས་ཚད་དམའ་བོ་ཡོད་ན་བཀོལ་ཆས་ཀྱི་སྒྲིག་བཀོད་ལ་འགྱུར་བ་བཏང་ནས་ཁྱེད་ཀྱི་ཁ་པར་སྐུད་མེད་དྲ་ལ་མཐུད་སྐབས། Podcast སྒྲ་མཛོད་ཕབ་ལེན་འགོ་འཛུགས་པ་བཟོས་ཆོག Podcast སྒྲ་མཛོད་བརྒྱུད་ང་ཚོས་རྒྱལ་སྤྱིའི་ཐོག་གི་གནས་ཚུལ་མང་པོ་ཞིག་ཤེས་རྟོགས་བྱེད་ཐུབ། Podcast སྒྲ་མཛོད་གསན་ན་རང་ཉིད་སྤྲོ་བོ་ཡོང་བ་མ་ཟད་གནས་ཚུལ་གསར་པ་མང་པོ་ཤེས་ངེས་རེད། གང་ཡིན་ཟེར་ན Podcast སྒྲ་མཛོད་ནི་རང་གི་འདོད་མོས་ལྟར་གསན་ཐུབ་པས་ཁྱེད་ཀྱིས་དུས་དང་རྣམ་པ་ཀུན་ཏུ་བེད་སྤྱོད་གནང་ན་འགྲིག། རང་ཉིད་ཉིན་རེའི་འགྲིམ་འགྲུལ་སྐབས་དང་ནང་ལས་བྱེད་སྐབས། དེ་བཞིན་རླངས་འཁོར་དང་མེ་འཁོར། གནམ་གྲུ་སོགས་ཀྱི་ནང་འགྲིམ་འགྲུལ་རྒྱུན་རིང་བྱེད་སྐབས་གསན་གནང་ཆོག། SBS Tibetan།